དེའི་ཐོག་ཨ་སོ་སོའི་མི་རབས་ཕྱི་མ་དང་སོ་སོ་ནང་བཞིན་གྱི་ཡིག་རྨོངས་དག་དག་ག་གི་ཟིག་མིན་རྒྱུ་འདི་ཟིག་མི་སྐད་དག་མི་རབས་ཕྱི་མ་ཕྱི་མ་དེ་སྤུས་ཀ་ཅན་ཟིག་ཡོང་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད་ད་ཧ་གོ་བ་ད་གཙོ་བོའི་ནང་གི་གཙོ་བོ་རེད་གི་ཆེད་གི་མི་རབས་ཕྱི་མ་ཞ་ཡིས་ཆ་སྐབས་དག་ཟིན་མ་ཡི་ཐ་ཚིག་དུ་ནི་མང་བ་ཟིག་གྱི་ཟིན་ཡོད་ནི་མ་རེད། ཁྱིམ་ཚང་ཟིག་གི་ཁྱིམ་ནས་ཞ་ཡིས་བདག་ཡག་པ་ཟིག་བྱས་སྐྱེད་སྲིང་ཡག་པ་ཟིག་ཙི་གི་དེའི་མི་རིགས་ཀི་ཐོག་ལ་ཕན་ཆེན་པོ་ཐོགས་བཞག་ནི་རེད་མི་རིགས་ཀི་ལར་རྒྱ་ཟེར་ན་ཐག་རིང་ཐག་རིང་ཟིག་ག་ཡོད་རྒྱུ་ཟིག་མ་རེད་ད་ཁ་གོ་ག། ཁྱིམ་ཚང་ཟིག་གི་ཁྱིམ་ནས་ངོ་གཉིས་གྲངས་གཉིས་གི་ཤེས་རབ་པ་བདག་བརྒྱབ་ན་སོ་སོའི་ཞ་ཡིས་དེ་ར་མ་ལུག་ཟིག་ག་ལོག་ག་མ་བཅུག་ག་སོ་སོའི་གི་མི་རིགས་ཀི་བསམ་བློ་དང་ལྟ་བ་གི་བྲོ་བ་ཡོད་ནི་ཟིག་དེའི་ཐོག་ག་ཤེས་ཡོན་ཅན་དང་འཇོན་ཐང་ཅན་ཟིག་གསོ་སྐྱོང་བྱས་དུས་དེ་ཡན་གི་ལས་ཀ་ཟིག་ཡོད་ནི་མ་རེད། དེ་བཞིན་དུ་དགོན་པ་གྲྭ་ཚང་ཟིན་ན་གཅིག་པ་གཅིག་རྐྱང་རེད་ནང་ནས་ཞ་ཡིས་ཁེར་མ་ཟིག་ཤིང་སློབ་སྦྱོང་གི་ཐོག་ནས་ཡར་རྒྱས་སོང་ན་སྐྱེས་བུ་དམ་པ་ཟིག་སྐྱེད་སྲིང་བརྒྱབ་ཟིག་གི་སངས་རྒྱས་ཀྱི་བསྟན་པ་ལ་དེ་ལས་ལྷག་པའི་བྱས་རྗེས་ཟིག་འཇོག་རྒྱུ་ཡོད་ནི་མ་རེད་ཟིན། ད་གི་ལས་ཀ་ཆི་ཟིག་ཡིན་ན་བྱེ་བྲག་བམ་ནི་ལྷོ་ཟླ་བབ་ཙི་གི་གི་ཆེས་སྐད་ཆ་རྫིག་པོ་དག་དག་བཤད་དགོས་ཀྱི་ཡོད་ནི་མ་རེད། མི་རིགས་ཟེར་རྒྱུ་ཀྱི་དོན་དག་ཏུ་རང་རང་རང་རང་གི་འཕྲི་དགའ་བོ་ནས་རང་རང་རང་རང་གི་ཁྱིམ་ཚང་གི་འཕྲི་དགའ་བོ་ནི་ཟེར། གཅིག་ནས་གང་རེད་ཟིན་ན་སོ་སོ་སོ་སོའི་ལུགས་དང་མཐུན་པ་ཟིག་རྒྱུ་འབྲས་དྲང་བདེན་གི་འཚོ་བ་ཟིག་རོལ་ནི་སོང་ཟིག་གི་དེ་སོ་སོར་ཕན་ཐོགས་ནི་རེད་ཁྱིམ་ཚང་ང་ཕན་ཐོགས་ནི་རེད་ཚོ་བར་ཕན་ཐོགས་ནི་རེད།

སོ་སོའི་ཞ་ཡིས་སློབ་སྦྱོང་ཡག་པ་སྤྲོད་ད་ལྟ་དགོས་པ་རེད། ཤུལ་སྒྲུབ་ནི་ཅི་ཙི་གབ་གསང་ཁུགས་སུ་རྒྱལ་བ་སོང་ནི་རྒྱལ་བ་ཁར་ནི་ད་སྐོར་ལ་མ་འཇོག་དགོས་ནི་གོ་དོ་མ་རེད་ད་ཕྱིན་ཅི་ཕྱི་ཅི་ད་ཧ་གོ་ག་ཅིག། སོ་སོའི་ཞ་ཡིས་ཀྱི་སློབ་སྦྱོང་གི་ཐོག་ལ་ཤེད་བརྒྱབ་ནི་སོ་སོའི་ཞ་ཡིས་ཡག་པ་བདག་ཡག་པ་ཟིག་ད་ཚེ་སྲོག་ཅིག་སྐྱེད་སྲིང་བརྒྱབ་ནི་ཚེ་སྲོག་ཅིག་ལ་ཕན་ཐོགས་པ་ནི་རེད་ད་དགོས་པ་རེད།

མི་གཅིག་གིས་ནམ་ཡིན་ན་ཨོཾ་མ་ཎི་པདྨེ་ཧཱུྃ་ཨོཾ་མ་ཎི་པདྨེ་ཧཱུྃ་ཟེར་འདོན་གི་ཡོད་ཀ། དེའི་ནང་དོན་དུ་རྒྱ་གར་གི་སྐད་ཚེ་ར་སི་ར་ཚིག་ས་མོ་ཡི་དུ་ཞོག་ཚིག་གི་ཤེས་རབ་དང་བརྩེ་བ་གཉིས་ཉམས་སུ་བླངས་ན་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ནི་རེད་ནང་དོན། རྡོག་རྡོག་གི་ལྟ་རེད། ཐབས་ཤེས་གཉིས་ཀ་ཟུང་དུ་འབྲེལ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་རྒྱུ་དེའི་ནང་ན་ཡོད་ནི་རེད། ད་ལྟ་གི་ཆེས་དད་པ་ཡི་ས་གི་ཆུ། སེམས་བཟང་པོ་དང། ཤེས་རབ་གཉིས་ཀ་དེ་གཉིས་ཀ་ཉམས་སུ་ལེན་ན་ད་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཡིན་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་ནི་ནང་དོན་དེའི་ནང་ན་འདུག་ནི་རེད་ཟེར་ན

དེ་ནས་འདོད་རྔམ་ཚད་མེད་དུ་འཕེལ་ནས་འཕྲལ་གྱི་ཁེ་ཕན་ཁོ་ན་མ་གཏོགས་མི་རབས་ཕྱི་མ་ཕྱི་མའི་ཆེད་དུ་བསམ་བློ་མ་བཏང་ནས་ལས་ཀ་ཐོན་གྱི་རུང་དུག་རིགས་ཅན་དབུ་རིགས་གཅིག་གིས་ས་ཆ་འདི་མེད་པར་བཏང་སྲིད་པ་རེད། དཔེར་ན། སྐུ་མདུན ྋགོང་ས་རིན་པོ་ཆེ་ལྟ་བུ་ཟིག་གི་མཚོན་ན་མགྲོན་ཁང་ཟིག་གི་ནང་ལ་སོང་ཟིག་གི་གློག་ཆ་ཚང་བཀར་ནི་མ་རེད་ཟེར་བ་ཀི་ད་གང་ཟིག་ན་ཐོན་ཁུངས་བེད་སྤྱོད་གཏོང་དགོས་ནི་རེད། གཅེས་སེམས་ཟིག་གི་ད་སྒོར་མོ་ནི་བྱིན་ཀྱི་དགོས་ད་འདི་མོ་བཀར་སྒྲོར་འདུག་རྒྱུ་ཡིན་བསམ་དོན་ནི་རེད།

རྣམ་འགྱུར་གྱིས་མཚོན་དགོས་ནི་རེད། དེ་རིང་སོང་ན་ང་ཆོ་འདྲ་ཟིག་ན་དེ་དང་དེ་བཞིན་དུ། སོ་སོའི་སོ་སོའི་ནམ་རྒྱུན་གྱི་འཚོ་བའི་ནང་ནས་ཡིན་ན་ཐོན་ཁུངས་འདྲ་ཟིག་ན་འཕྲོ་བརླག་མི་གཏོང་རྒྱུ། དེ་ནས་ཅི་ཐུབ་གང་ཐུབ་ཀྱི་ཅིག་གཏེར་རྫས་སྔོག་འདོན་དང་འདེམས་པའི་ཐོག་ནས། གང་བྱུང་འདི་བྱུང་ས་ཆེན་པོ་གནོད་པ་བྱེད་མཁན་ཡོད་ན་ཡང། དེ་ངེས་རྟོགས་ཟིག་གི་ཐོག་ནས་བསམ་བློ་བཏང་རྒྱུ་ཤིན་ཏུ་གལ་ཆེན་པོ་རེད།

ནམ་མཁའ་ན་སྤྲིན་དཀར་བོ་ཡོད་ནས་དེ་ཁྲོད་དུ་དགོན་པའི་རག་དུང་དང་རྒྱ་གླིང་ལ་སོགས་པ་འདི་མོ་གི་ཐུན་མོང་མ་ཡིན་པའི་རིག་གནས་ཀྱི་སྣང་ཚུལ་ཡོད་ནས་དེ་རིང་བོད་ཙི་ཙི་གི་བོད་གི་མཚན་ཉིད་དང་འཛམ་གླིང་གི་སེམས་ནང་བཞག་ནས་བག་ཆགས་དེ་མོ་རེད། དེ་རིང་སོང་ན་ངའི་ཆ་ཀ་དེ་རིང་གི་བོད་འདི་དེང་རབས་ཀྱི་དཔལ་ཡོན་དགོས་ནི་རེད་དམངས་གཙོ་རང་གི་དགོས་ནི་རེད་ཚན་རིག་ལག་རྩལ་དགོས་ནི་རེད་ད། ང་ཚོ་རང་གི་རང་མདོག་དེ་དེ་རིང་གི་ཆེད་ཀྱི་ཤོར་གི་མི་འཇུག་རྒྱུ་བོ་གཙོ་བོ་རེད་བསམ་འདུག་ད་དེ་རིང་གི་ཆེད་ཀྱི་འདས་ཟིན་པའི་ལོ་རྒྱུས་ཡང་འདི་རེད་ཀྱི་ཕྱིའི་ལོ་རྒྱུས་ཡང་འདི་རེད་ཤེས་ཏི་ཙི་ཀི་བཙན་པོའི་རྒྱལ་རབས་ཟེར་གྱི་ཟེར་སྔན་ན་ལོ་སྟོང་ཕྲག་གཅིག་གི་སྔན་ན་དར་ནི་རེད་དེ་ནས་འདིར་ཡོད་དེ་དུས་བོད་གི་དམག་དཔུང་གི་སྟོབས་ཤུགས་དང་ཆོས་ལུགས་འདི་དག་མཚུངས་བྱ་བཞག་ནི་འདི་ཟེར་ཡིན་ནི་རེད་ལ་དེ་དངོས་ཡོད་གནས་ཚུལ་རེད། ཡིན་ན་དེ་རིང་གི་གཅིག་གིས་དེ་ལས་དེ་ཡིན་ན་ཆི་ཟིག་ཡིན་ན་ད་ཚར་སོང་ནི་རེད་མཚུངས་བྱ་གཞག་ཡིན་ན་ཚར་སོང་ནི་རེད་གཞག་གཉིས་ཡིན་ན་ཚར་སོང་ནི་རེད་ད། དེ་རིང་གི་ཁྱབ་མ་རྩ་ཆི་བཟོ་ནི་རེད་ཟེར་ན་སོ་སོ་རང་གི་དེ་རིང་གི་ཁྱད་ཆོས་འདི་དེ་རིང་གི་མ་རྩ་རེད།